རྣམ་པ་ཚོས་དེ་ག་ཨ་རི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་གཞོན་སྐྱེས་དང་ཤེས་ཡོན་བྱས་ནས་གཞོན་སྐྱེས་རང་ལ་དམིགས་བྱས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུ་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨ་ནི་དེ་རིང་གི་ལས་རིམ་ནང་ལ་བགྲོ་གླེང་ཞུ་བའི་བརྗོད་གཞི་དེ་ད་གཟའ་འཁོར་སྔོན་མའི་ནང་ཨ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གོ་སྒྲིག་འོག་ལ་དེ་ག་ཨ་རིའི་རྒྱལ་ས Washington ནང་ལ་ཡར་བོད་པའི་ན་གཞོན་འགོ་ཁྲིད་ཟབ་སྦྱོང་ཞིག་གནང་བ་རེད་བྱས་ཙང་དེའི་ནང་ལ་ཞུགས་མཁན་མཐོ་རིམ་སློབ་གྲྭའི་སློབ་མ་གསུམ་དང་དེ་རིང་གླེང་མོལ་ཞུ་ཡག་ཡིན།

མཐོ་རིམ་སློབ་གྲྭ་གི་ལོ་རིམ་གསུམ་པ་དེ་འགྲོ་བཞིན་པ་ཡིན། ང་གི་སྦྱང་ཡག་གཙོ་བོ་འདི་ད་ལྟ་འཕྲོད་བསྟེན་སྒང་ལ་རེད། ངའི་མིང་ལ་ཆོས་འཛོམས་ཟེར་གྱི་ཡོད་ནི་དེ་ནས་ང་ས་གནས Minnesota ལ་བསྡད་ཡོད་ད་ལོ་ང་སློབ་གྲྭ་ཐོན་ཨ་ནི་དེ་ནས་ལས་ཀ་འགོ་བཙུགས་ཡོད་སློབ་གྲྭ་ནང་ལ་ཨ་ནི་དཔལ་འབྱོར་དང་རྩིས་སྐོར་ལ་སྦྱངས་ཡིན།
འོ་ལགས་སོ། སྐྱེ་བའི་ངའི་མིང་ལ་ཡེ་ཤེས་ལྷ་སྐྱིད་ཟེར་གྱི་ཡོད། ང་ལོ་བཅུ་དགུ་ཡིན། ད་ལོ་ང་ལོ་གཅིག་ཚར་བ་ཡིན། མཐོ་རིམ་སློབ་གྲྭ་ལ SUNY New Paltz འགྲོ་གི་ཡོད། ཨ་ནི་ང་ས་གནས་བལ་ཡུལ Kathmandu ལ་སྐྱེས་པ་ཡིན། ཨ་ནི་ལོ་གཉིས་ལ་ཨ་རི་ལ་སླེབས་པ་ཡིན། འོ་ལགས་སོ་བྱས་ན་ཨ་ནི་རྣམ་པ། གསུམ་ཀ་ད་ང་ཚོའི་གཞོན་སྐྱེས་ལས་རིམ་ནང་ལ་ཡང་ཕེབས་པར་དགའ་བསུ་ཞུ་གི་ཡོད། ཨེ་ནི་ད་དྲི་བ་རབ་སྦྱིན་པའི་ཡིན་ན་ད་ཁྱེད་རང་ཚོ་རྩ་བའི་སུས་གསུང་ནས་འགྲིག་གི་འདུག་བྱས་ཙང་དེ་འདྲའི་ཆ་ནས། ཁྱེད་རང་ཚོ་ད་ལོ་ཉིས་སྟོང་བཅུ་དགུ་ལོའི་ཨེ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གོ་སྒྲིག་གནང་བའི་གཞོན་སྐྱེས་ཀྱི་ད་གོ་སྒྲིག་བྱས་པའི་ཟབ་སྦྱོང་ནང་ལ་ཡང་ཞུགས་རེད་བྱས་ཙང། ཟབ་སྦྱོང་དེའི་ནང་ལ་ཐོག་མར་གཅིག་གི་ཞུགས་ཡག་གི་འདོད་པ་དང་ཟབ་སྦྱོང་དེ་གནང་གི་ཡོད་པ་ག་འདྲས་སེ་མཁྱེན་སོང་ཨེ། དང་པོ་ཡེ་ཤེས་ལགས་གསུང་ན་ད།
ལགས་སོ་ཨ། ང་འདི TYLP program ལ་ངའི་གྲོགས་པོ་དང་གྲོགས་མོ་དེ་ཚོ་སླེབས་པ་རེད་ཨ་ནི་དེ་ནས་ཧ་གོ་ཨ་ནི་ང་འགྲོ་རྒྱུ་ཞུ་བ་ཡིན། འོ་ལགས་སོ་ཆོས་འཛོམས་ལགས། ང་ཡེ་ཤེས་ལབ་པ་ནང་བཞིན་ལས་ངའི་སྤུན་ཀྱག་ཆེ་བ་དང་ཨ་ནི་ངའི་གྲོགས་པོ་དེ་ཚོ་སྔོན་མ་སྔོན་མ་ལོ་ཁ་ཤས་སྔོན་ལ་འཛུལ་ཞུགས་བྱས་པ་རེད།

ཡང་འདེམས་སྒྲུག་ནང་ལ་མ་སླེབས་པ་མང་པོ་ཅིག་ཡོག་རེད་ད་ག་ནང་བཞིན་ང་ཚོའི་རླུང་འཕྲིན་དེ་བརྒྱུད་བྱས་ནས་གཞོན་སྐྱེས་མང་པོ་ཅིག་གིས་ཁྱེད་རང་ཚོ་གསུམ་གིས་དེ་རིང་བཀའ་མོལ་གནང་བ་དེ་ཚོ་གསན་གྱི་ཡོག་རེད་བྱས་ཙང་དེ་འདྲའི་ཆ་ནས་ཆོས་འཛོམས་ལགས་བསྟར་བས་ཏེ། གཞན་པ་ཅིག་གིས་ཨེ་ནི། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གོ་སྒྲིག་གནང་བའི་ཨེ་ནི་ན་གཞོན། འགོ་ཁྲིད། ཟབ་སྦྱོང་དེ་ག་འདྲས་འདུག་གས། དེ། ཕྱིན་ན་ག་རེ་ག་རེ་སྦྱང་ཡག་འདུག་གས་གསུངས་ན་ཁྱེད་རང་ག་རེ་གསུང་ས་རེད། ངའི་ལས་ལ་ནི་ཨ་རིའི་རྒྱལ་སྲིད་དང་བོད་པའི་རྒྱལ་སྲིད་དེ་ནི་ག་འདྲ་ཞིག་འགྲོ་གི་ཡོད་པ་དང་ནི། གལ་སྲིད་ངའི་ལས་ལ་ནི་སློབ་གྲྭ་ག་རེ་སྦྱང་རྒྱུ་ཡིན་ནི། བོད་པ་ལ་ཕ་སྤྱི་ཚོགས་ལ་ཕ་རོགས་པ་རོགས་བྱས་གོ་སྐབས་ག་རེ་ཡིན་ལ་དེ་ལ་སོ་སོ་གོ་སྐབས་རོགས་ར་མཐོང་གི་འདུག་ལ་ཡིན་ནི་ང་རང་ཡིན་ན་བས་ཚིག་ག་ཅིག་སྐོར་ལ་མ་འདུམ་ན་བས་ནི། དཔལ་འབྱོར་ཐད་ལ་སྦྱང་ན་བས་ནི་རྒྱལ་སྲིད་རང་ལ་འཛུལ་ཞུགས་བྱས་ན། གལ་ཁ་ཞིག་གོ་སྐབས་འདི་ཆེན་མཐོང་ཟིན་དེ program ནང། ལོས་ལས་སེམས་དབང་མོ་ལགས་ཁྱེད་རང་ག་རེ་གསུངས་ས་རེད་ཁྱེད་རང་སློབ་གྲོགས་གཞན་པ་དང་གཞོན་སྐྱེས་གཞན་པ་དང་དགའ་པོ་ཉེ་པོ་དེ་ཚོ་ལ། ངས་དངོས་གནས་ཁོང་ཚོ་ཚང་མ་ལ་དེའི་ནང་ལ་འཛུལ་ཞུགས་བྱས་ན་དཔེ་ཡག་པོ་འདུག་ལབ་ནས་ལབ་ས་རེད་ག་རེ་ལབ་ན་ང་རང་ད་ལྟ་དེ་སླེབས་ནས་ད་ཉི་མ་ཁ་ཤས་ཅིག་འགྲོ་གི་ཡོད་རེད་དེའི་ནང་ལོགས་ལ་ཧ་ལས་པ་ཟབ་ཞིང་རྒྱས་པ་དེ་འདྲ་མ་ཤེས་ན་དཔེ་ནས་ཡིན་ནས་ཁོང་ཚོས་ཀྱི་ཆབ་སྲིད་སྒྲིག་སྟངས་དང་གོ་སྒྲིག་བྱེད་སྟངས་དེ་ཚོ་བརྒྱུད་ནས་ང་ཚོས་གང་ལ་གང་འཚམ་གྱིས་ད་གནད་དོན་འདི་ཚོ་ཧ་གོ་བ་དང་ཨ་ནི་དེང་དུས་ཀྱི་བོད་ཀྱི་ཆབ་སྲིད་གནས་སྟངས་ག་འདྲ་ཡོད་མེད་བྱས་ཨ་ནི་ཨ་རི་གཞུང་གིས་ག་རེ་ང་ཚོ་ལ་རོགས་རམ་ག་འདྲས་བྱེད་ཀྱི་ཡོད་མེད་འོ་དེ་ཚོ་ཐོག་ལ་ད་གོ་རྟོགས་ཨོ་ཡག་པོ་ཆགས་སོང་ལབ་ནས་བསམ་གྱི་འདུག་ཨ་ནི་ད་ལྟ་འདི་འདིའི། ཟབ་སྦྱོང་འཚོགས་ཡས་འདི་སྤྱིར་བཏང་ནས་ང་ཚོའི་སློབ་གྲྭ་ཨ་ནི་གུང་སེང་སྐབས་སུ་བྱེད་ཀྱི་དང་འདི་ངས་ཡག་པོ་མཐོང་སོང་འདི་ཕྱིར་དུ་ཨ་ནི་ཁོང་ཚོ་སུ་ར་ཅིག་འཛུལ་ཞུགས་བྱེད་ཀྱི་ཡོད་ན་རེད་ད་ལྟ་མཐོ་སློབ་ལ་ཡོད་མཁན་བོད་པ་ཚང་མ་ལ་གོ་སྐབས་དངོས་གནས་ཀྱི་ད་ཐོབ་ཡས་ཅིག་དང་ཨ་ནི་ལེན་ཐུབ་ཡས་ཅིག་རེད་ཤག་སོ་སོ་གུང་སེང་ཟླ་བ་གཉིས་གུང་སེང་གསུམ་ག་ཚོད་ག་ཚོད་བཞག་གི་ཡོད་ན་འདི་ནང་ལོགས་ནས་ད་སོ་སོ་འདི་འདྲ་ཅིག་བཏོན་ནས་འདི་བྱས་པ་ཡིན་ན་དངོས་གནས་སོ་སོ་མ་འོངས་པ་མི་ཚེ་ལ་ཕན་ཐོགས་ཡས་ད་ཅིག་དེ་འདྲས་ཅིག་མཐོང་གི་འདུག་ཨ་ནི།

ལུང་པ་འདི་འདྲ་ཅིག་ལ་བསྡད་ཡོད་དུས་ཙམ་པ། བོད་ཀྱི་གནས་སྟངས་འགྲོ་སྟངས་བྱས་ཨ་ནི་ཨ་རི་གཞུང་གི་ཆབ་སྲིད་འགྲོ་སྟངས་དེ་ཚོ་དངོས་གནས་གོ་རྟོགས་ཡོད་ཅིག་དང་ཚང་མ་གི་ཧ་གོ་དགོས་ཅིག་མཐོང་གི་འདུག་ར་ཨ་ནི་དེ་ཕྱིར་ནས་དེ་བ་ལ་གལ་སྲིད་ཁོ་རང་ཚོ་གི་ད་ལྟ Internship ལ་ག་རེ་ལབ་ལས་ཀ་ཉམས་མྱོང་བསག་ཡག་གི་གོ་སྐབས་དེ་འདྲའི་ན་ཨ་ནི་དྭང་བླངས་དེ་འདྲའི་བྱེད་ག་ཅིག་དེ་འདྲའི་ག་རེ་ཐོག་ལ་གལ་སྲིད་བྱེད་ཀྱི་ཡོད་ན་ང་ད་མ་འོངས་པ་ཨ་ནི་འཛུལ་ཞུགས་བྱེད་ག་ཅིག་དམིགས་ཡུལ་ཡོད། ལོ་ལགས། བྱས་ཙང་ནི་ད་ལྟ་རྣམ་པ་གསུམ་ལ་ཡ། རྩ་བའི་ད་རིང་གི་ན་གཞོན་མགོ་ཁྲིད་ཟབ་སྦྱོང་འདིའི་སྐོར་ལ་ཡ། ཁྱེད་རང་ཚོའི་ཉམས་མྱོང་དང་མྱོང་ཚོར་ག་རེ་ཡོད་པ་བྱས་བྱས་བཀའ་འདྲི་ཞུ་ཡ་བྱས་པ་རེད་ད་ཁྱེད་རང་ཚོ་ངས་རྡོག་སྤགས་ཚུགས་བཀའ་མོལ། ཞུས་བསྡད་དུས་ག་རེ་ང་རའི་སེམས་པའི་ནང་ཚོར་གི་འདུག་ཟེར་ན་ཁྱེད་རང་ཚོ་ཚང་མ་ཨ་མི་རི་ཀའི་ནང་ལ་ནི་སློབ་སྦྱོང་གནང། ནི་སློབ་སྦྱོང་གནང་བ་མ་ཚད་ཅིག་བོད་པའི་གནད་དོན་ཐོག་ལ་དོ་སྣང་ཡོད་བསྡད། ནི། བོད་སྐད་ཡག་ཐག་ཆོད་ཡོད་དེ་འདྲས་རེད་ཤག་བྱས་ཙང་ཨ་ནི་ཨེ་འདི་འདྲའི་ཡང་མཚམས་མཚམས་ལ་ང་ཚོས་བཅར་འདྲི་ཞུ་དུས་ང་ཚོའི་ན་གཞོན་ཚོ་མཐོ་རིམ་སློབ་གྲྭ་དང་ཨ་ནི་སློབ་གྲྭ་ཐོག་མང་པོ་ལ་ཕེབས་གི་ཡོད་ནས་ཡང་བོད་སྐད་མ་གཏང་ཡ་བྱེད་ཀྱི་འདུག་ཡིན་ནས་ཁྱེད་རང་གསུམ་ནང་དེ་ག་མི་འདུག་བྱས་ཙང་ཁྱེད་ཚོ་བོད་སྐད་ལ་ཡང་ནམ་རྒྱུན་ནས་དོ་སྣང་དང་སྦྱང་བརྩོན་འདྲ་ག་འདྲས་གནང་པའི་དཔེ་དེ་ཁྱེད་ཚོ་ཚང་མ་དེ་ལ་ཡང་སླེབས་དུས་ཆུང་ཆུང་རེད་འདུག་དཔེ་དེ་ཡེ་ཤེས་ལྷ་སྐྱིད་ལགས་ཁྱེད་རང་ཡིན་ནས་བོད་སྐད་ག་འདྲས་སྦྱང་གནང་བས། ང་ལ་སྔགས་ལ།

ཨ། ང་ཚོ་ཡིན་ན་ཆུ་འཛོམས་ལ་འགྲོ་རེད་ཨ་ནི་ནང་ལ་ང་རང་ད་ལྟ་འདི་ལ་ཨ་རི་ལ་ཡོད་ན་ཡོད་པ་ཡིན་ནའི་ཨ་ནི་སྐད་རྒྱག་གཙོ་བོ་དེ་བོད་སྐད་རྒྱག་གི་ཡོད་དབྱིན་ཇི་དེ་འདྲས་བྱེད་ནས་ཕར་ཚུར་སྐད་ཆ་བཤད་དེ་འདྲས་བྱེད་ཀྱི་མེད་ག་ལབ་ན་སོ་སོ་ཨ། དུས་ཚོད་མང་བ་དེ་སློབ་གྲྭ་ལ་བཏང་དགོས་དུས་ལས་ཀ་ལ་ལས་ཀ་ཡང་འགྲོ་གི་ཡོད་སློབ་གྲྭ་ཡང་བྱེད་ཀྱི་ཡོད་གཉིས་ཆ་བྱེད་དགོས་དུས། ནང་ཁུལ་མི་མཉམ་དུ་ཕར་ཚུར་བཀའ་མོལ་གནང་ཡ་དེ་མང་ཆེ་ཚང་མ་དབྱིན་ཇི་རྒྱག་དགོས་རེད་ཡིན་ནའི་སོ་སོའི་ནང་ལ་ནང་མི་མཉམ་དུ་བསྡད་བྱེད་དུས་བོད་སྐད་དེ་ཡིན་གཅིག་མིན་གཅིག་རྒྱག་གི་ཡོད་ཨ་ནི་དེ་འདྲའི་བྱས་ནས་ཕར་ཚུར་བཀའ་མོལ་གནང་དེ་འདྲའི་བྱེད་དུས་ཨ་ནི་སོ་སོ་ཁོ་རང་ཚོ་ཡིན་ན་བོད་ཡིག་དང་བོད་སྐད་ལ་དོ་སྣང་ཡོད་རེད་ཨ་ནི་ང་ཚོ་ཡིན་ནའི་ང་ད་ལྟ་པའི་ཁྱིམ་རྒྱུད་དེ་འདྲས་ད་མ་རེད་ང་ཚོས་ད་ལོ་ལོ་ཨོ་ཙམ་ཡ་ད་ག་རེ་ལབ་དགོས་རེད་མཐོ་རིམ་སློབ་གྲྭ་ལ་འགྲོ་དུས་དེ་གོ་རྟོགས་ཨོ་ཙམ་འགྲོ་ཡོད་ར་ཨ་ནི་བོད་པ་ཀ་ཅིག་སྐད་དང་རིག་གཞུང་དང་དེ་ཚོ་གལ་ཆེན་པོ་ཡིན་པ་དང་ཨ་ནི་དངོས་གནས་ཀྱི་ད་ག་རེ་ལབ་དགོས་རེད་གནད་འགག་ཆེན་པོ་ཅིག་ཡིན་པ་དང་དེ་འདྲས་ཧ་གོ་བྱེད་དུས་ཙམ་པ་ཨ་ནི་སོ་སོ་ཡིན་ན་སྐད་རྒྱ་ཆེ་མེད་ན་བའི་བོད་སྐད་ཐོག་ནས་རྒྱག་བོད་བོད་མི་མཉམ་དུ་སྐད་ཆ་བཤད་ན་བོད་པ་མཉམ་དུ་སྐད་ཆ་བཤད་ན་བོད་སྐད་ཡིན་དང་ཡིན་ཨ་ནི་ཨིན་ཇི་དེ་འདྲས་མཉམ་དུ་ཡང་བཀའ་མོལ་གནང་ན་ང་ཚོས་ད་ཨིན་ཇི་སྐད་རྒྱག་བྱེད་དུས་བྱས་ནས་ཨ་ནི

ཚོགས་པ་དེ་འདྲའི་ཆེན་པོ་ཡོད་རེད་སློབ་གྲྭ་ཁག་ཡོད་རེད་དེ་འདྲའི་ནང་ལ་ཕ་མ་དེ་ཚོ་གིས་སོ་སོའི་སྤུ་གུ་ཕ་གི་ལ་བཏང་ཐུབ་པ་ཡིན་ན་བོད་ཡིག་ཐོག་ལ་དོ་སྣང་སླེབས་ཡ་དང་ཨ་ནི་བོད་སྐད་བཤད་ཁོར་ཡུག་ཅིག་ཡོད་དུས་ཙམ་པ་ཁོ་ཚོ་དངོས་གནས་ཡར་རྒྱས་འགྲོ་གི་རེད་དྲན་གི་འདུག་ཨ་འདི་ག་ལ་ནང་ལ་ཡིན་ན་ཨ་རིའི་ལུང་པ་ལ་ཆ་བཞག་ན་སོ་སོའི་ནང་ལ་ད་བོད་སྐད་དངོས་གནས་རྒྱག་དགོས་ཡ་གལ་ཆེན་པོ་མཐོང་གི་འདུག་སྤུ་གུ་ཆུང་ཆུང་དེ་ཚོ་ཡིན་ན་རེག་སོས་ད་ལྟ་མང་ཆེ་དུས་ཚོད་མང་ཆེ་ཅིག་ཉིན་མ་གང་དུས་ཚོད་མང་ཆེ་ཅིག་སློབ་གྲྭ་ད་ལྟ་ལས་ཀ་བྱས་དེ་འདྲའི་ལ་བཏང་གི་ཡོད་རེད་མི་རྒན་པ་ཡིན་ན་ཨ་ནི་ནང་ལ་ད་སོ་སོ། བོད་པ་ཅིག་ཡིན་པའི་ཆ་ནས་བོད་སྐད་རྒྱག་ཡ་དེ་ཨ་ནི་དངོས་གནས་སོ་སོ་ད་འགན་ཁུར་བྱེད་དགོས་པ་ཡོད་པ་ཅིག་མཐོང་གི་འདུག་ཨ་ནི་འདི་ག་ལ་ཅིག་གར་བཤད་ན་ན་ད་ལྟ་བོད་སྐད་བོད་པ་གཞོན་སྐྱེས་མང་པོ་ཅིག་བོད་སྐད་རྒྱག་ཡ་ལ་འཚེར་སྣང་བྱས་ད་བོད་སྐད་ཤེས་ཀྱི་མེད་ན་ཁོང་ཚོ་ལ་དམའ་འབེབས་མ་བཏང་བ་བྱེད་རག་ཡ་ཁོ་རང་ཚོ་ལ་ཨ་ནི་དེ་རེད་ག་འདྲ་བྱས་ནས་བོད་སྐད་རྒྱག་ཡ་ལ་འབད་བརྩོན་བྱེད་དགོས་ཡ་སྐད་ད་ཡང་ག་རེ་ཐབས་ལམ་ཚད་ཨང་ག་འདྲ་བསླབ་དགོས་འདུག་ང་ཚོ་གིས་ག་རེ་བྱས་ན་དྲག་གི་འདུག་ལབ་དེ་འདྲའི་སྟག་ར་མི་རྒན་པ་དེ་ཚོ་གིས་དེ་འདྲའི་མར་སློབ་གསོ་བརྒྱབ་ན་ཡག་པོ་རེད་མ་གཞི་ར། ཨ་ནི་སོ་སོས་བོད་སྐད་ཤེས་ཀྱི་མེད་བོད་སྐད་རྒྱག་ཡ་ལ་ཁོ་རང་ཚོ་འཚེར་སྣང་བྱེད་ཡོད་ན་ད་དེ་ལ་དམའ་འབེབས་དང་བོད་པ་ཡིན་པ་བྱས་ནས་བོད་སྐད་ཤེས་ཀྱི་མི་འདུག་ད་དེ་རེད་ལབ་ན་ཅིག་མ་མི་ལ་སེམས་སྐྱོ་བཏང་ཡ་ཡོད་ར་མིན་པ་རེད་བྱས་ན་རེད་སེམས་སྐྱོ་དང་མཐོང་ཆུང་བཏང་བ་ཡིན་ན་ཡར་རྒྱས་ནམ་ཡང་འགྲོ་ཡ་ཡོད་མ་རེད་དེ་བྱས་ནས་མི་དེར་ཨ་ནི་དངོས་གནས་ཀྱི་སློབ་གསོ་རྒྱག་ཁོ་རང་ཚོ་ལ་ག་རེ་བྱས་ན་དྲག་འདུག་ད་ཐབས་ལམ་ཐད་དེ་གལ་ཆེན་པོ་མཐོང་གི་འདུག་དེ་བྱས་ནས་ད་ལྟ།

དབང་མོ་ལགས་དང་ཆོས་འཛོམས་ལགས། ཡེ་ཤེས་ལྷ་སྐྱིད་ལགས་ཁོང་རྣམ་གསུམ་རེད། རྣམ་པ་གསུམ་ཀར་ཐུགས་རྗེ་གནང་ཞུ་གི་ཡོད། ཨོ་ཐུགས་རྗེ་གནང། ཐུགས་རྗེ་གནང།